རྨས་སྐྱོན་ཕོག་པ་རྣམས་ལ་ཐུགས་སྨོན་མཛད་འདུག་ཅིང། ཤུལ་ལུས་ནང་མི་སྤུན་མཆེད་རྣམས་ལ་གདུང་སེམས་མཉམ་སྐྱེད་ཀྱི་ཐུགས་གསོ་མཛད་དེ། ད་ལྟའི་ཆར་ཉི་ཧོང་གཞུང་གིས་གཙོ་འགན་བཞེས་ཏེ། མུ་མཐུད་མྱུར་སྐྱོབ་ཀྱི་ལས་གཞི་སྤེལ་བཞིན་པར་བསྔགས་བརྗོད་མཛད་འདུག་པ་མ་ཟད་འདི་ཚེས་གསུམ་ཉིན་གྱི་སྔ་དྲོ་གནས་མཆོག་རྡོ་རྗེ་གདན་དུ་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་མཛད་སྒོའི་སྐབས་སུ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་ནི་ནང་པའི་རྒྱལ་ཁབ་ཅིག་ཡིན་པས་ཚང་མས་ཉི་ཧོང་གི་ཆོས་གྲོགས་ཚོའི་ཆེད་དུ་ཤེས་རབ་སྙིང་པོའི་གསུང་འདོན་གནང་དགོས་གལ་ཆེ་བའི་སྐོར། བཀའ་གནང་འདུག། ཉི་ཧོང་ལ་ཡང་ས་ཡོམ་སྡུག་ཅག་ཞེ་པོ་བརྒྱབ་ཤག་བྱས་མི་མང་པོ་ཞིག་འདས་གྲོངས་ཕྱིན་བཞག་ལ། ཡུལ་སྤྱི་རུ་ཀོ་ར་པད་ཁ་ལ་པའི་ས་ཡོམ་གྱི་དཔེ་ལྟ་ཡོང་སྐྱོང་རུང་འཆམ་པོ་བྱུང་བྱས་མི་མང་པོའི་སེམས་ལ་ཡང་ད་དངངས་སྐྲག་དང་མ་སྐྱིད་པ་ཡོང་བསྡད་ཡག་ཅིག་བྱུང་འདི་ཆ་ཨ་ནི་ཉི་ཧོང་ཆ་བཞག་ན་ང་རང་ཚོ་སྤྱི་ཡོངས་ཀྱི་ཆ་ནས་བཤད་ན་ནང་པའི་ལུང་པ་ཆགས་བསྡད་ཡག་རེད།

མུ་མཐུད་ཛ་དྲག་མྱུར་སྐྱོབ་ཀྱི་ལས་གཞི་སྤེལ་མུས་ཡིན་པའི་ཁར། འདི་ཚེས་གསུམ་ཉིན་གྱི་སྔ་དྲོ་མི་གྲངས་དྲུག་ཅུ་རེ་བདུན་ཙམ་གྱི་ཚེ་སྲོག་ཤོར་ཡོད་པ་རྒྱལ་སྤྱིའི་གསར་ལམ་ཁག་ཏུ་གནས་ཚུལ་སྤེལ་བཞིན་འདུག་པ་མ་ཟད་རྐྱེན་ལམ་དུ་ཤོར་བའི་ཁ་གྲངས་དེ་ལས་མང་བ་འགྲོ་སྲིད་པ་ཚོད་དཔག་ཀྱང་གནང་བཞིན་འདུག་ཅིང་ཉི་ཧོང་གི་སྲིད་བློན་མཆོག་གིས་ས་ཡོམ་གྱི་གནོད་འཚེ་ཕོག་ཡུལ་ཁག་ཏུ་ཛ་དྲག་གི་ཉེན་སྐྱོབ་པ་མི་གྲངས་སུམ་སྟོང་ཙམ་ཞིག་བཏང་ཡོད་པ་བརྗོད་འདུག། འདི་གའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཞལ་པར་བརྒྱུད་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་འབུམ་རམས་པ་ཨརྱ་ཚེ་དབང་རྒྱལ་པོ་ལགས་སུ་ད་རེས་ས་ཡོམ་གྱི་གོད་ཆག་ཁྲོད་བོད་མིར་རྐྱེན་ངན་འཕྲད་པའི་རིགས་བྱུང་ཡོད་དམ་ཞེས་དྲིས་པར། ཉི་ཧོང་གི་ནུབ་ཕྱོགས་ངོས་ལ་འདི་བོད་པ་དེའི་ལས་དེ་ཡང་ད་ང་ཚོའི་ལས་ཁུངས་ཀྱིས་ཐོ་དེབ་ནང་ལོག་ཞུ་བྱས་པ་རེད་ན་ཉུང་ཤས་ཞིག་རེད་ཉུང་ཤས་ཟེར་ན་ཕལ་ཆེར་ཧ་ལམ་མེད་པའི་བཟོ་འདྲ་གཅིག་རེད་ཤུགས་ཆེ་མང་ཆེ་ཉི་ཧོང་གི་དཀྱིལ་དང་ཨན་ཡ་ཨན་གཅིག་གི་ཚོས་ཤར་ཕྱོགས་ངོས་ལ་ཤུགས་ཆེ་ད་ཆ་ར་བ་དེ་ད་ད་ལྟ་བར་དུ་བོད་པ་ལ་སྐྱོན་ཆག་བྱུང་བ་དེ་འདྲའི་གནས་ཚུལ་དེ་འདྲའི་གའི་གོ་ཤེས་མི་འདུག། གཞན་ཡང་གོང་ཞུས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་གྱི་མཐའ་མཇུག་ཏུ། ངོས་ད་ལྟའི་ཆར་གནས་མཆོག་རྡོ་རྗེ་གདན་དུ་ཡོད་པས། གནས་འདི་ནི་བཅོམ་ལྡན་འདས་སངས་རྒྱས་པའི་གནས་ཁྱད་དུ་འཕགས་པ་ཞིག་ཡིན་པར་བརྟེན། འདིར་ཕེབས་པའི་དགེ་བཙུན་གཙོ་བོར་གྱུར་བའི་གནས་སྐོར་བ་ཚོས། གོད་ཆག་ཕོག་པའི་མི་མང་རྣམས་ཀྱི་ཆེད་དུ་ཤེས་རབ་སྙིང་པོའི་གསུང་འདོན་གནང་གི་ཡོད་ཅེས་ཐུགས་སྨོན་དང་སྦྲགས་བཀའ་སྩལ་འདུག།

ཁོར་ཡུག་གཙང་བཟོ་བའི་ཐད་གློག་ཤུགས་མཁོ་སྤྲོད་དང། ས་གནས་འགའ་ན་ཡང་ལས་མེད་ཚོར་ལས་ཀའི་གོ་སྐབས་སྤྲོད་བཞིན་པ་སོགས་གནས་ཚུལ་ནང་བཀོད་ཡོད་པ་རེད། ཡིན་ནའང་ཁོར་ཡུག་སྲུང་སྐྱོབ་པ་རྣམས་ཀྱིས་རྒྱ་ནག་གཞུང་གིས་བོད་ནང་གང་བྱུང་གཏེར་ཁ་སྔོག་འདོན་དང་གློག་ཤུགས་ས་ཚིགས་སོགས་བཟོ་སྐྲུན་བྱེད་པ་འདི་དག་གི་དགོས་མཁོ་ལས་ཀྱང་གནོད་འཚེ་ཆེ་བ་ཡོད་པར་བརྗོད་ཀྱི་ཡོད་པ་རེད།

རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁུངས་སོགས་ཀྱིས་ཨ་རིའི་ཚན་རིག་འཕྲུལ་ཆས་བཟོ་ཚོང་ཁང་དེ་ལ་ངོ་རྒོལ་གྱི་ལས་འགུལ་ལོ་གཅིག་དང་ཕྱེད་ཀ་ཙམ་གྱི་རིང་སྤེལ་བ་དང་ཡོ་ཆས་དེ་མི་འཚོང་བའི་ཁས་ལེན་བྱས་ཡོད་པའི་སྐོར་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་འབྲེལ་མཐུད་པ་འཆི་མེད་ལྷ་མོ་ལགས་སུ་དྲི་རྩད་ཞུ་སྐབས། བོད་ནང་ལ་ཡར་ཁྲག་དང་རིགས་རྫས་བསྡུ་གི་འདུག་ཟེར་ནས་གནས་ཚུལ་དེ་གོ་སོང། དེ་གོ་དུས་སྐབས་ལ་ཡང་ཨ་ནེ་ང་ཚོས་གི་ད་བཟོ་ཚོང་ལས་ཁང་སུ་སུ་མཉམ་དུ་འབྲེལ་བ་བྱས་བྱས་རྒྱ་ནག་གཞུང་གིས་ད་ལྟ་འདི་བྱེད་ཐུབ་ཀྱི་ཡོད་རེད་བསམ་ནས་ང་ཚོས་ཀྱི་བརྟག་དཔྱད་བྱེད་དུས་སྒང་ལ་ཡང Thermo Fisher Scientific ད་ལྟ་ཨ་རི་གི་བཟོ་ཚོང་ལས་ཁང་ཆེན་པོ་ཅིག་ཆགས་བསྡད་ཡོད་པ་རེད་ཁོ་རང་ད་ལྟ་ཨ་རི Boston Massachusetts ནང་ལ་ཡང་ལས་ཀ་བྱེད་ཀྱི་ཡོད་ཙང་ཨ་ནི་ང་ཚོས་ཀྱི་ད་ལྟ་ལས་འགུལ་གསར་བ་ཅིག་སྤེལ་བྱས་ཨ་ནི Thermo Fisher རང་ལ་ཡང་བོད་ནང་ལ་ཡང་དེ་འདྲའི་དཀའ་ངལ་ཡོད་རེད། བོད་ནང་གི་གནས་སྟངས་ཧ་ཅང་གི་ཛ་དྲག་ཡོད་རེད་འདི་སྐབས་དུ་ཁྱོད་རང་ཚོ་ཁྲག་དང་རིགས་རྫས་ཀྱི་འཕྲུལ་ཆས་དེ་ཚོ་རྒྱ་ནག་ཉེན་རྟོག་པ་ལ་བཙོང་ཆོག་མེད་ཟེར་ནས་ང་ཚོས་ཀྱི་ད་ངོ་རྒོལ་བྱས་པ་རེད་ངོ་རྒོལ་བྱས་དང་མ་ཚད་ང་ཁོང་ཚོ་ཁོང་ཚོ་ལ་ཡ་ཐད་ཀར་དུ་འབྲེལ་བ་བྱེད་ཡ་གྱི་ཐབས་ཤེས་ཐེངས་མ་མང་པོ་བྱས་པ་རེད་དེ་དང་མཉམ་དུ་ཨ་ནི་ང་ཚོས་ཀྱི་ཨ་རི་གྲོས་ཚོགས་ནང་ཡ་འགྲོ་བྱས་ཨ་ནི་གྲོས་ཚོགས་འཐུས་མི་དང་མང་པོ་ཅིག་མཉམ་དུ་འབྲེལ་བ་བྱས་བྱས་ཁོ་རང་ཚོས་ཀྱི་ཡིག་ཐོག་ནང་ཡ་ཕབ་བྱས་ཨ་ནི Thermo Fisher ལ་བོད་པའི་ཀྱི་མི་མང་མཉམ་དུ་འབྲེལ་བ་བྱེད་དགོས་ཡོད་ཟེར་ནས། ཁོང་ཚོས་ཀྱིས་དེ་འདྲ་བྲིས་ཡོད་རེད། ཡིན་ན་ཡང་གྲུབ་འབྲས་མཐའ་མ་དེ་ལ་ཡང་ཁོང་ཚོ་མང་པོ་ཅིག་འགྲོ་ཡོད་མ་རེད། ཁོང་ཚོས་ཀྱིས་ང་ཚོ་ལ་ཚུར་འབྲེལ་བ་བྱེད་དུས་སྒང་ལ་ཡང email བརྒྱུད་ནས། ཅིག་ལན་འདྲ་བོ་ཅིག་བསྐུར་གི་རེད་ཡིན་ན་ལན་དེ་ལ་ཡང། ཨོ། རྒྱ་ནག་གི་ཉེན་རྟོག་པ་དེ་ཚོ། དཀའ་ཉེན་འཕྲད་དུས་མང་དུ་བེད་སྤྱོད་གཏོང་གི་ཡོད་མ་རེད་ཉེན་རྟོག་པ་དེ་ཚོ་ཡག་ཐག་ཆོད་བེད་སྤྱོད་གཏོང་གི་ཡོད་རེད་ཟེར་ནས་ཁོང་ཚོས་ཀྱིས་དེ་འདྲའི་ལན་བརྒྱབ་པ་རེད། སོང་ཙང་ཨ་ནི་ང་ཚོས་ཀྱིས་མཐའ་མ་དེ་ལ་ཡང་ལས་འགུལ་གཞན་པ་ཅིག་སྤེལ་བྱས་ཨ་ནི་ད། ཁོ་རང་ཚོ Thermo Fisher བཟོ་ཚོང་ལས་ཁང་སྦུག་ནས། Investors ཡོད་རེད་པ་དང་ཁོང་ཚོ་ཀྱི་མཉམ་དུ་འབྲེལ་བ་བྱས་བྱས་ཨ་ནི། ཁོ་ཚོ་བརྒྱུད་ནས་ཨ་ནི་ཚོགས་འདུ་ཞིག་བསླངས་ཡག་ཐབས་ཤེས་བྱས་པ་རེད། སོང་ཙང་ང་ཚོའི་གི་ཁོ་རང་ཚོའི་བཟོ་ཚོང་ལས་ཁང་སྦུག་ནས་ང་ཚོ Shareholder Resolution ཞིག་བཏང་པ་རེད། བཏང་དུས་སྐབས་ལ་ཡང་ནི་ཁོ་ཚོས་གི་མཐའ་མ་དེ་ལ་ཡང་ང་ཚོར་འབྲེལ་བ་བྱས་སོང། འབྲེལ་བ་བྱས་དུས་སྐབས་ལ་ཡང་ནི་ཁོ་རང་ཚོའི་གི Investors རང་གིས་ང་ཚོ་ལ་ཡང་མཉམ་དུ་ཁྲིད་བྱས་ཨ་ནི་ང་ཚོ་བོད་པའི་སྐུ་ཚབ་ཀྱི་ཕ་ཚོགས་འདུ་ནང་ལ་འགྲོ་བྱས་ཨ་ནི་ཁོ་ཚོ་ལ་འགྲེལ་བཤད་བརྒྱབ་ནས་བོད་ནང་གི་གནས་སྟངས་ཧ་ཅང་གི་ཛ་དྲག་ཡོད་རེད། ཁྱེད་རང་ཚོའི་གི་ཉེན་རྟོག་པ་ལ་ཡ་འཕྲུལ་ཆས་དེ་ཚོ་སྤྲད་དུས་སྒང་ལ་ཡ་ཁོང་ཚོའི་གི Criminals ཁྲིམས་འགལ་བྱེད་མཁན་ལས་ཀ་དེ་ཚོ་གཅིག་པོ་ལ་ཡ་ཁོང་ཚོའི་བེད་སྤྱོད་གཏོང་གི་ཡོད་མ་རེད་དེ་ཁོང་ཚོའི་གི་བོད་ནང་ལ་ཡ་བོད་པ་ཅིག་ཡིན་པའི་ཆ་ནས་ཁོ་རང་ཚོའི་ཁྲིམས་འགལ་ལས་ཀ་རེད་ལབ་ཀྱི་ཡོད་རེད་བོད་པ་གི་སྐད་ཡིག་དང་རིག་གཞུང་བསྐྱབས་ན་ཁོང་ཚོའི་གི་ཁྲིམས་འགལ་ལས་ཀ་རེད་ཟེར་ནས་བོད་ནང་ལ་འདི་འདྲའི་གནས་སྟངས་ཆགས་བསྡད་ཡོད་རེད། འདི་དངོས་གནས་ཚུལ་དེ་ཁོང་ཚོ་ལ་ཡ་འགྲེལ་བཤད་རྒྱབ་ཚར་བའི་ཤུལ་ལ་ཡ་ཨ་ནི་ཁོ་རང་ཚོས་ཀྱི་འབྲེལ་བ་བྱས་བྱས་ཨ་ནི་རང་ཚོའི Shareholder Resolution དེ་བླུགས་ཀྱོག་དེ་མར་འཐེན་རོགས་བྱས་ཨ་ནི་འཐེན་པ་ཡིན་ན་ང་ཚོ་བོད་ནང་ལ་ཡ་འཕྲུལ་ཆས་དེ་ཚོ་བཙོང་ཡ་མཚམས་བཞག་གི་ཡིན་ཟེར་ནས་ཚུར་དམ་བཅའ་བཞག་རེད་སོང་ཙང་ང་ཚོ་ད་ལྟ་འབྲེལ་བ་བྱུང་བྱས་དམ་བཅའ་དེ་ཁོ་རང་ཚོས་ཀྱི་བཏོན་གནང་བྱས་ཨ་ནི་ད་ལྟ་ཟླ་ཉིན་ལོ་ལྟར། ཕྱི་ཟླ་བཅུ་གཉིས་ཚེས་སུམ་ཅུ་སོ་གཅིག་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ནས་ཁོ་རང་ཚོས་བོད་ནང་ལ་ཡང་ད་ལྟ་ཁྲག་དང་རིགས་རྫས་བསྡུ་ཡས་ཀྱི་འཕྲུལ་ཆས་དེ་རྒྱ་ནག་གཞུང་ལ་བཙོང་གི་མེད་དམིགས་བསལ་བོད་ནང་ལ་བེད་སྤྱོད་བཏང་ཡག་དེ་སོང་ཙང་ང་ཚོས་ཀྱི་ད་ལས་འགུལ་ལོ་གཅིག་ད་ལྷག་ཙམ་སྤེལ་བ་དེ་གང་ག་གྲུབ་འབྲས་ཡག་པོ་ཐོན་སོང་བསམ་གྱི་འདུག་གསུངས། དེ་སྒང་བསྟན་འཛིན་གཡང་འཛོམས་ལགས་ནས་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ལས་འགུལ་སྣེ་ཁྲིད་པ་ཞིག་ཡིན་པ་ལ་གནས་ཚུལ་དེའི་སྐོར་དྲི་རྩད་ཞུ་སྐབས་སུ། ད་ནི་ང་ཚོའི་ཚོགས་པ་འགའ་ཤས་དམིགས་བསལ་བོད་རང་བཙན་སློབ་ཕྲུག་དང International Tibet Network Free Tibet ཤུགས་ཆེན་པོ་བྱས་ནས་ད་ལོ་གཅིག་ལས་མང་ཞིག་ང་ཚོ campaign ཤུགས་ཆེན་པོ་འགྲོ་བསྡད་ཡོད་རེད། ཨོ་འདིའི་ནང་ལོགས་ལ་ང་ཚོའི petition ཟེར་ཨོ་འདི་མི

དེ་ནས་ཨ་རིའི་ཐཱ་མཱ་ཕི་ཤར་ཚན་རྩལ་ཁང་གིས་རྒྱ་ནག་གཞུང་ལ་མཁོ་འདོན་ཚོང་སྒྱུར་མཛད་བཞིན་ཡོད་པའི་ཡོ་ཆས་དེ་དག་རྒྱ་ནག་གི་ཉེན་རྟོག་པས་བོད་ནང་གི་བོད་མིར་ཆབ་སྲིད་བཙོན་པ་ཙམ་དུ་མ་ཚད་ཕྲུ་གུ་ལོ་ན་ཆུང་བ་ཚུན་ཆད་ཀྱི་བོད་མི་ས་ཡ་བརྩེགས་ཙམ་གྱི་ཁྲག་དང་རིགས་རྫས་བསྡུ་ལེན་མཛད་པའི་ཁུངས་སྐྱེལ་ར་སྤྲོད། ཅི་འདྲ་ཡོད་པ་དང་དེས་ཉེན་ཁ་གང་ཡོད་སྐོར་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་སྣེ་འཁྲིད་པ་འཆི་མེད་ལྷ་མོ་ལགས་སུ་དྲི་རྩད་ཞུས་སྐབས་སུ། ང་ཚོ་བོད་ནང་ལ་ཡང་བྱེད་སྟངས་འདི་ཁོ་རང་ཚོས་ཀྱི་ཧ་ཅང་གི་མ་འདྲ་བ་རེད་ཤག་བོད་ཀྱི་མི་ནང་སུ་ཡིན་ནའི་ཁྲིམས་འགལ་ལས་ཀ་བྱེད་མཁན་གཅིག་པོ་མ་རེད་བཙོན་པ་འདི་ཚོ་གཅིག་པོ་ལ་མ་རེད་མི་སུ་ཡིན་ནའི་དཔེ་དམིགས་བསལ་དེ་ཚོ་སློབ་གྲྭ་ནང་ལ་ཡང་སྤུ་གུ་ལོ་ལྔ་དེ་འདྲས་ཡོད་པ་འདི་ཚོ་དེ་ཚོ་གི་ཁྲག་དང་རིགས་རྫས་ཀྱི་སྡུད་ཀྱི་འདུག་ཟེར་ཨ་ནི་ཁོ་ཚོས་ཀྱི་གནས་ཚུལ་སྐོར་ལ་ཡང་དྲིས་ཤག་འདི་རི་པོར་དེ་ང་ཚོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་ཐོན་པ་རེད། Citizen Lab དང Human Rights Watch གཉིས་ཀྱིས་བཏོན་པ་རེད། ད་ཧ་ད་ཉམས་ཞིབ་པ་དེ་ཚོ་དང་མཉམ་དུ་ནི་ཚན་རིག་པ་མི་འདྲ་བ་དེ་འདྲས་ཀྱིས་འབྲེལ་བ་བྱས་དུས་སྐབས་ལ་ཡང་ཁོ་རང་ཚོས་ཀྱི་ཉེན་ཁ་ག་ཚོད་ཡོད་མེད་དེ་དེའི་སྐོར་ལ་ཡང་ང་ཚོ་ལ་བཤད་དུས་སྐབས་ལ་ནི་ང་ཚོས་ཀྱི་དངོས་གནས་དྲང་གནས་ལས་འགུལ་དེ་ཧ་ཅང་གི་གལ་ཆེན་པོ་ཆགས་ཀྱི་འདུག་བསམ་བྱས་ནས་ང་ཚོས་ཀྱི་ལས་འགུལ་དེ་སྤེལ་བ་རེད། ཡང་ཐཱ་མཱ་ཕི་ཤར་ཚན་རྩལ་ཁང་གིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་དྲི་བ་ལ་བཀའ་ལན་གནང་བའི་ནང་མིའི་ངོ་བོ་ངོས་འཛིན་མཛད་པའི་འཕྲུལ་རིག་ཡོ་ཆས་རྣམས་ཞིབ་བཤེར་གྱི་ལས་དོན་ཆེད་ཉེས་ཅན་པ་ངོས་འཛིན་མཛད་ཆེད་དང་མི་གང་བྱུང་སྐྱེལ་འདྲེན་མཛད་པ་བདེན་མིན་ནག་ཉེས་ཕོག་པ་རྣམས་ལ་ཉེས་པ་གུ་ཡངས་ཡོང་སླད་དུ་བེད་སྤྱོད་མཛད་བཞིན་ཡོད་བརྗོད་དེ་བོད་རང་སྐྱོང་ལྗོངས་ནང་དུ་མི་ངོས་བཟུང་གི་ཡོ་ཆས་འདི་རྒྱུན་ལྡན་གྱི་ཞིབ་འཇུག་ཆེད་ཚོང་སྒྱུར་མཛད་ཡོད་པ་འདི་རྒྱུ་མཚན་རྣམ་གྲངས་ཁག་ཞིག་ལ་བརྟེན་ནས་སྤྱི་ལོ་ཉིས་སྟོང་ཉི་ཤུ། རྩ་གསུམ་ལོའི་ལོ་དཀྱིལ་ནས་མཚམས་འཇོག་མཛད་པ་ཡིན་ཞེས་དང་ད་ཆ་མུ་མཐུད་མི་ངོ་འཕྲོད་པའི་འཕྲུལ་རིག་ཡོ་ཆས་འདི་ཚོང་སྒྱུར་མཛད་བཞིན་མེད་ཅེས་ལན་འདེབས་གནང་གདའ། ཅེས་དེ་རིང་གི་གསར་འགྱུར་དཔྱད་གཏམ་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་བ་ཡིན།

མི་དམངས་ཀྱི་སྨྲ་བརྗོད་རང་དབང་བཀག་སྡོམ་བྱེད་བཞིན་པ་ནི་ཆ་ཤས་གལ་ཆེན་ཞིག་ཡིན་ལ། ཁྱད་པར་དུ་དེང་གི་བརྡ་འཕྲིན་ལག་རྩལ་ཆེས་ཆེར་དར་བའི་སྐབས་འདིར། མི་རྣམས་ཀྱི་སྨྲ་བརྗོད་རང་དབང་བཀག་སྡོམ་བྱ་ཕྱིར་ཡང་དེ་བཞིན་རྒྱ་ནག་གཞུང་གིས་སྲིད་བྱུས་རབ་དང་རིམ་པ་མང་པོ་ཞིག་ལག་བསྟར་བྱེད་བཞིན་ཡོད་དེ། འདིའི་ཐད་སི་ཁྲོན་ཞིང་ཆེན་ཝུན་ཁྲོན་རྫོང་མི་དམངས་ཁྲིམས་ཁང་གིས་དྲ་རྒྱའི་རང་དབང་བཀག་སྡོམ་ཐད་ཀྱི་ཁྱབ་བསྒྲགས་བརྙན་ཐུང་ཞིག་སྤེལ་ཡོད་པའི་ནང་དུ། རྒྱ་ནག་ནང་ལོགས་ཀྱི་མི་ཚང་མས་ཕྱི་རྒྱལ་ཁག་གི་དྲ་རྒྱའི་ཁོངས་སུ་འཛུལ་ཐབས་ཀྱི VPN ཅེས་པའི་དྲ་རྒྱའི་མཉེན་ཆས་དེ་གཏན་ནས་བེད་སྤྱོད་གཏོང་མི་ཆོག་པ་དང། གལ་ཏེ་མཉེན་ཆས་དེ་བེད་སྤྱོད་བཏང་ཚེ་ཁྱོད་ཀྱིས་གནས་ཚུལ་གང་ཞིག་གི་སྐོར་ལ་བལྟས་མིན་གྱི་གནས་སྟངས་མིན་པར། མཉེན་ཆས་དེའི་ཁ་ཕྱེས་པ་ཙམ་གྱིས་ཁྲིམས་འགལ་ཆགས་ཀྱི་ཡོད་ཅེས་འདི་ལྟར་བསྒྲགས་འདུག།

ནི Android གྱི་མ་ལག་ཡིན་ན Android གྱི App Store དེ་ནས་ཕབ་ལེན་བྱེད། ད་ཡིན་ནའི་ཕབ་ལེན་བྱེད་ས་མེད་པ་བཟོས་ཀྱི་ད་ཆ་རྐྱེན་གཅིག་དཔེར་ན Apple ཡིན་ན Apple གྱི་ནང་ལོགས་ལ་ཡོད་བའི VPN མང་པོ་ཅིག་མར་བཏོན་དགོས་ཡ་བྱུང་ཡས་ད་དེ་འདྲའི་བྱེད་དུས་སྐབས་ལ་ནི་གཅིག་དང་པོ་ནས་ད་མི་མང་རང་ལ་ད་འདི་བེད་སྤྱོད་བཏང་ན་འགྲིག་གི་མ་རེད་ལབ་ད་གསལ་བསྒྲགས་གནང་ཡ་ཡིན་ནའི་རེད་དེ་འདྲའི་གི་ལས་འགུལ་མང་པོ་ཅིག་སྤེལ་དེ་འདྲ་བྱེད་མཉམ་དུ་ནི་འཕྲུལ་ཆས་སོ་སོའི་ནང་ལོགས་ནས་འཕྲུལ་ཆས་དེ་ཡང་ལེན་ས་མེད་པ་ཅིག་བཟོ་ཡས་ཀྱི་ད་འདི་ཉིས་སྟོང་བཅུ་དྲུག་བཅུ་བདུན་ནས་འདི་དམ་དྲག་ཆེ་རུ་ཅིག་འགྲོ་ཡ་དང། རྒྱ་ནག་གཞུང་གིས་ཕྱི་ཡི་ཆ་ནས་ཕྱི་ཡི་དྲ་རྒྱའི་བརྒྱུད་ལམ་དག་རྒྱ་ནག་ནང་ཡོངས་སུ་བཀག་སྡོམ་བྱས་ཡོད་པས། མི་མང་པོ་ཞིག་གིས VPN ཅེས་པའི་མཉེན་ཆས་བེད་སྤྱོད་བཏང་ནས། རྫོང་ལས་ཕྱི་ཡི་གནས་ཚུལ་ལ་ལྟ་ཉན་བྱ་ཐབས་བྱེད་ཀྱི་ཡོད་པ་རེད། ཡིན་ནའང་རྒྱ་ནག་གཞུང་གིས་དེ་ལྟར་བྱེད་མཁན་དག་ལ་དམིགས་བསལ་གྱི་ཁྲིམས་འགལ་ནག་ཉེས་འགེལ་གྱི་ཡོད་པ་དང། དེས་མ་ཟད་རྒྱ་ནག་ནང་ཁུལ་གྱི་དྲ་རྒྱའི་ཁྱབ་ཁོངས་སུ་ཡང་ནང་ཁུལ་གྱི་བཀག་སྡོམ་སྲིད་ཇུས་མང་པོ་ཞིག་ལག་བསྟར་བྱེད་ཀྱི་ཡོད་དེ།